དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ།

ཡེ་གེ། ཀ་ཀལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། ཉིད་ཀྱི། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

གསན་བཞུགས་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐྱེལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐྱེལ་ས་རྒྱ་དེའི་ལས་རིམ་ཨ་ས་གི་བ་ནི།

ད་དེ་རིང་གི་འདིའི་ལས་ལས་རིམ་ལ་ཕེབས་གནང་སའི་ང་འདི་ལ་ཐུགས་རྗེ་ཆེ་ཡང་དག་ཞུ་གི་ཡིན་ནོ་ཞེས། ད་དེ་རིང་གི་འདིའི། བའི་བལ་ནང་གི་གསུང་མཁན་གི་གསུང་རབ་ཅི་ཡོད་ཟིན་ཟེར་ན། ཨ་དམ་ནས་བུད་མེད་བྱུང་བ་རེད། ཨོ་ད་དེ་ཨ་དམ་ནས་ཨ་དམ་ཟེར་མཁན་དེ།

ཡི་ལབ་པ་དང་ཁོང་ཡིན་ཏེ། ངའི་ཡི་རུས་པ་ནས་ཁོང་གི་རུས་པ་དང། ངའི་ཡི་ཤ་ནས་ཁོང་གི་ཤ་ཡིན་པས་མོ་ཡི་མིང་ལ་བུ་མོ་བཏགས་པ་དང། དེ་གང་ལ་ཟེར་ན་མོ་ནི་ཁྱོ་ག་ནས། བཏོན་པར་ཡིན་པས་ཀྱི། དེ་ནི་ཁྱོ་གས། རང་གི་ཕ་མ། བཞག་ནས་རང་གི། སྐྱེ་དམན་ལ། བརྟེན་ནས། ཤ་གཅིག། ཏུ་གྱུར་པར། ཡོང་གི་རེད། མི་དང་རང་གི་སྐྱེ་དམན་དམར་ཧྲང་ཡིན། ཀྱང།

མ་ཟ། ཞེས། བཀའ་གནང་བ་མ་རེད་པས། བུད་མེད་ཀྱིས་སྦྲུལ་ལ། བཤད་པ། ལྡུམ་ར་ཡི་ཤིང་གི་འབྲས་བུ་ཟ། ལྡུམ་ར་ཡི་གཞུང་ལ། ཡོད་པའི་གི་ཤིང་གཅིག་གི་འབྲས་བུ་འབྲས་བུ་བླ་ན་མེད་པའི་དཀོན་མཆོག་གིས་མ་ཟ་མ་རེག་ཅིག། གང་ལ་ཟེར་ན། མི། འཆི་བའི་དོན་ལ་བཀའ་གནང་བ་ཡིན། སྦྲུལ་གྱིས་བུད་མེད་ལ་བཤད་པ། ཁྱོད་ག་རེ་བྱས་ནས་བྱས་ནས་ཤི་མི་ཡོང། བླ་ན་མེད་པའི་དཀོན་མཆོག་གི་ཐུགས་ལ་དེ་ཚོ། ཚང་མ་ཟོས་པ་ཙམ་གྱིས་མིག་ཕྱེ་སྟེ་བླ་ན་མེད་པའི་དཀོན་མཆོག་དང་འདྲ་བར་ཡོང་གི་རེད། བཟང་པོ་དང་ངན་པ་ཧ་གོ་གི་རེད་བསམ་པ་རེད། དེར་བུད་མེད་ཀྱིས་བལྟས་ཏེ་ཤིང་ཏོག་འདི་ནི་ཟ་ན་ཞིམ་པོ་དང་ལྟ་ན་ཡག་པོ་ཆགས། མཁས་པར་བྱེད་པའི་གི་དོན། ཡིན་པ་དང་ཡིད་དུ་འོང་བ་མཐོང་ནས་དེ་ཡི་གི་ཤིང་ཏོག་བླངས་ཏེ་ཟས་པ་དང་རང་གི་ཁོང་ལ་ཡང་སྟེར་ནས། དེ་ཡི་སྐབས་དེ་གཉིས་ཀྱི་མིག་ཕྱེ་ནས་དམར་ཧྲང་ཡིན་པ་ཤེས་པ་དང།

ནས་ཡིབ་པ་ཡིན། ཁོང་གིས་གསུངས་པ། ཁྱོད་ལ་སུ་དམར་སུས་དམར་ཧྲང་ཡོད་པར་བསྟན། ཁོང་ལ། མ་ཟ་ཟེར་བའི་གི་ཤིང་ཏོག་ཟས་སམ། ཨ་དམ་གྱིས་ཞུས་པ། ཁྱོད་ཀྱིས་ང་ལ། གྲོགས་སུ་བུད་མེད་གནང་སྟེ་མོས་ང་ལ་ཤིང་ཏོག་སྟེར་ནས་ཟས་བཟས་པ་ཡིན། བླ་ན་མེད་པའི་དཀོན་མཆོག་གིས་བུད་མེད་ལ་བུད་མེད་ལ་ག་གི་ཕྱིར་དུ་ལས་ཀ་འདི་བྱས་པ་ཡིན། སྦྲུལ་གྱིས་བསླུས་ནས་བཟས་པ་ཡིན། དེ་ནས་བླ་ན་མེད་པའི་དཀོན་མཆོག་གིས་སྦྲུལ་ལ། ཁྱོད་ཀྱིས་ལས་དེ་བྱས་པའི་སེམས་ཅན་ཚང་མའི་དཀྱིལ་ནས་ཁྱོད། ལུས་ཡིན་ལྟོ་བས་འགྲུལ་ཞིང་ནམ་འཆི་བའི་བར་ཐལ་བ་ཟ་བར་གྱུར་ཅིག། ཁྱོད་བུད་མེད་བར་ནང་ནས།

བརྒྱབ་ནས་མྱོང་དགོས་པ་དང་ཁྱོད་རང་གི་དབང་ཆ་ནི་ཁྱོ་ག་ཡིས་བྱེད་ཀྱི་རེད། ཁྱོད་ཀྱིས་སྐྱེ་དམན་གྱི་ཁ་ལ་ཉན་ནས་ངས་ཤིང་འབྲས་མ་ཟ་ལབ་ཀྱང་ཟས་པས་ཁྱོད་དམོད་པར་བྱས།

ཐལ་བ་ཡིན་པས་ཀྱི་ཐལ་བ་ལ་ལྡོག་པར་གྱུར་ཅིག་གསུངས་པ་རེད། ཨ་དམ་དང་སྐྱེ་དམན་ལ་པགས་པའི་གི་གོས་སྐོན་པ་དང་བླ་ན་མེད་པའི་དཀོན་མཆོག་གིས་བཟང་པོ་དང་ངན་པ་ཤེས་ནས་ང་ཚོ་དང། འདྲ་བར་གྱུར་པའི་ད་ལག་པ་བཀྱགས་ནས། སྲོག་གི་ལས་ནས་བླངས་ཏེ་ཟས་ཟས་ནས། རྒྱུན་ཆད་མེད་པར་འཚོ་བར་མ་ཡོང་ཅིང་སྡིག་པ་བྱས་པའི་འབྲས་བུ་ནི་མི་ནི་ས་ནས།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་སེན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ།

མཆོད་པ་རྣམས་ཕུལ་བར་བྱ་བའི་བླ་མ་ཆེན་པོ་རེ་རེ་མི་རྣམས་ཀྱི་ཁྲོད་ནས་ཀྱང་བླངས་པ་དང་དཀོན་མཆོག་ལ་བརྟེན་པའི་གི་བྱ་བ་སྒྲུབ་ཏུ་མི་རྣམས་ཀྱི་དོན་དུ་ཡང་བསྐོས་པ་ཡིན། གང་ལ་ཟེར་ན་ཁོ་རང་ཞན་པ་ཉིད་དང་ལྡན་པས་མི་ཤེས་ཤིང་ནོར་བའི་གི་མི་རྣམས་ལ་སྙིང་རྗེ་དང་བཟོད་པ་བྱེད་པར་ནུས་པ་དང་དེ་ཡི་རྐྱེན་གྱིས་མི་རྒྱུད་ཀྱི་སྡིག་པ་རྣམས་ཟད་དེ་ཁོ་རང་གི་ཕྱིར་དུ་ཡང་མཆོད་པ་ཕུལ་བའི་གི་ཁག་ཁུར་བའི་གི་ཕྱིར་རོ། ཡང་སུས་ཀྱང་གོ་ས་དེ་རང་བཞིན་གྱིས་མི་ལེན་གྱི་དཀོན་མཆོག་གིས། བསྐོས་ནས། ཨ་རོན་གྱིས་ཀྱང་ཐོབ་པ་བཞིན་དུ་ཐོབ་བོ། དེ་ལྟར་བྲེད་པར་མ་ཤི་ཀས་ཀྱང་བླ་མ་ཆེན་པོ་རུ་གྱུར་ཏེ་དཔལ་ཁོང་རང་མ་བཞེས་ཀྱི་ཁོང་ལ་འདི་སྐད་དུ། མི་མང་ལྷན་རྒྱས་རྣམ་པ་ཚོ། ཁོང་ནི་ང་ཡི་བུ་ཡིན། ངས་དེ་རིང་གི་སྐྱེད་པར་བྱས་ཅེས་གསུངས་སོ། ཡང་ན། གཞན་ཞིག་ལ། མེལ་ཀི་ཚེ་དེག་གི་ལུགས་སུ། ངས་དུས་རྒྱུན་དུ་བླ་མ་ཡིན་ཞེས་གསུངས་པ་ནས་ཐོབ་བོ་ཁོང་གིས་འདི་ནི་མི་ཡི་ལུས་བཞེས་པའི་གི་སྐབས་སུ་ཁོང་རང་འཆི་བ་ལས་ཐར་བར་མཛད་ནུས་པ་ལ་དྲག་པོར་བཤུམ། ཤིང་སྤྱན་ཆབ་ཤོར་བའི་གི་ངང་ནས་སྨོན་ལམ་དང་གསོལ་བ་རྣམས་ཕུལ་ནས་དཀོན་མཆོག་ལ་གུས་པ་མཛད་པའི་གི་གསན་པར་གྱུར་ཏོ། ཁོང་ནི་སྲས་ཡིན་ཀྱང། ཁོང་གིས་མྱོང་བའི་གི་སྡུག་བསྔལ་གྱི་སྒོ་ནས་དབང་མཛད་པ་བསླབས་ནས། ཕུན་སུམ་ཚོགས་པ་ལ་ཕྱིན་པའི་གི་ཁོང་གི་བཀའ་ལ་ཉན་པ་ཐམས་ཅད་ཀྱི་ཕྱིར་ཐར་པ་མཐའ་མེད་པའི་གི་འབྱུང་གནས་སུའང་གྱུར་པར་འགྱུར་བ་དང་དཀོན་མཆོག་གིས་ཁོང་ལ་མེལ་ཀི་ཀི་ཚེ་དེག་གི།

གནང་བའི་བཀའ་རྣམས་ཀྱི་སྙིང་པོ་ཡི་རྩ་བ་གཅིག་ཡིན་པས། བསྐྱར་སྟོན་དགོས་པས་མི་མང་ལྷན་རྒྱས་རྣམ་པ་ཚོ། འོ་མ་ལ་བརྟེན་པ་དང་འདྲ་བར་གྱུར་ནས་ཟན་ནི་ཟ་བར་མི་ཐུབ་བོ། གང་ལ་ཟེར་ན། སུ་ཡང།

ལན། རྙེད་པ་རྣམས་ཡིན་ནོ་མི་མང་ལྷན་རྒྱས་རྣམ་པ་ཚོགས་ཤིག་དེའི་གསུང་དེ་ཁོ་ཚོའི་བའི་གསུང་དུ་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་དེ་རིང་འདི་བཀའ་ཞིག་ཞུས་ཡོད། དེ་བ་ནས་ངས་ཀྱི་མ་གཞི་བཀའ་ཡི་གི་གཏན་འབེལ་གི་ཐོག་མ་བཤད་ན་ཕུན་སུམ་ཚོགས་པ་ལ་གྱུར་ཅིག་ལར་ཡང་ཞི་བ་ཡིན་པའི་གི་ལས་རྣམས་ལ་སེམས་སྒྱུར་བ་དང་དཀོན་མཆོག་ལ་དད་པ་དང།